ཤ་པ་ལ་ཟེར་ན་འོ་གཞི་མཐུན་གྱི་ཐ་སྙད་བྱས་ཆོག་གི་བ་ད་ཏག་ཏག་འདུག་བ་མ་འོ་བྱས་ཚེ་ཤིང་དེ་དང་ཤིང་དེ་ལ་ཤིང་གསལ་རྣམས་ཀྱི་སྤྱི་དང། ཤ་པ་ལ་ཤིང་དང་ཤ་པའི་གཞི་མཐུན་གྱི་ཐ་སྙད་བྱེད་པ་མི་འཐད་དོ། ཁ་ཅིག་གིས་སྤྱི་དངོས་པོ་བ་མེད་ན་ཟེར་ན། ག་རེ་ཡིན་ན་དེ་སྤྱི་རྫས་གཞན་དེ་མེད་ན། དེ་ཉིད་ལ་སྤྱི་དང་གཞི་མཐུན་གྱི་ཐ་སྙད་བྱེད་ཡ་མིན་འདུག་ལབ་ཡོང་དུས་ད་རང་ཤིང་དེ་ལ་བྱས། ད་དེ་ཚིག་འགྲེལ་དུ་བརྒྱབ་དུས་ད་ཤེས་ལ་ཡོད་པའི་དོན་དེ་རྣམས་བྱས་དེ་ལ་ཤིང་དེ་ལ་ཤིང་གསལ་རྣམས་ཀྱི་སྤྱི་ཡིན་ནོ་ཞེས་སྤྱིའི་སྤྱོད་ཡུལ་ཅན་དག་གིས།

ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་ཤིང་ལས་རིགས་མི་མཐུན། རིགས་ཐ་དད་མིན་པ་ལྟ་བུར་སྣང་བའི་རྒྱུ་མཚན་གྱིས་དེ་ལྟར་བྱས་པའི་ཕྱིར། བྱས་ཙང་ཤིང་དེ་ལ་ཤིང་གསལ་རྣམས་ཀྱི་སྤྱི་ཞེས་པའི་རྒྱུ་མཚན་ཡོད་དེ་ཤིང་གསལ་རྣམས་དག་ཤིང་གིས་གྱུར་པའི་ཕྱིར་ཟེར་བ་ཡང་ཤིང་གསལ་རྣམས་ཤིང་གིས་བཅིངས་པའི་ཤིང་དེ་ཡིན་པའི་ཕྱིར་གསུངས་ཡས་ཁོ་ལ་དེ་འདྲའི་གསལ་པོ་དེ་འདྲ་གསུངས་ཡོད་མ་རེད་དེ་ཤིང་གསལ་རང་མཚན་པ་རྣམས་ཞེས་ཟུར་གྱིས་ཡོངས། ཤིང་འཛིན་རྟོག་པ་ལ་ཤིང་ལས་རིགས་ཐ་དད་མིན་པ་ལྟ་བུར་སྣང་བའི་ཕྱིར། དེའི་རྒྱུ་མཚན་གྱིས་ཤིང་ལ་སྤྱི་ཤིང་གསལ་རྣམས་ཀྱི་སྤྱི་ཟེར་ལབ་པ་རེད་ཟེར་ཏག་ཏག་འདུག་འདུག་བ། ཤིང་ཁོ་ཤིང་ལ་ཤིང་གསལ་རྣམས་ཀྱི་སྤྱི་ཟེར་དགོས་ཏེ་ཟེར་ན་འགྲིག་གི་ཡོད་དེ། ཤིང་གསལ་རང་མཚན་པ་རྣམས། ཤིང་འཛིན་རྟོག་པ་ལ་ཤིང་ལས་རིགས་ཐ་དད་མིན་པ་ལྟ་བུར་སྣང་བ་ཡིན་པའི་ཕྱིར། ཤིང་འཛིན་རྟོག་པ་ལ་ཤིང་ལས་རིགས་ཐ་དད་མིན་པ་ལྟ་བུར་སྣང་གི་རེད་པ། ཤིང་གསལ་རྣམས་ཤིང་དུ་རིགས་གཅིག་པུ་སྣང་གི་རེད་པ་སྣང་བའི་ཕྱིར་ཞུ་རེ་ཡི་དྭ་ཞེས་བྱ་སྟེ། དེར་སྣང་བའི་རྒྱུ་མཚན་ཡོད་དེ་ད་ཤིང་འཛིན་རྟོག་པ་དེ་ལ་ཤིང་གསལ་རང་མཚན་པ་རྣམས་འོ་རིགས་ཐ་དད་མིན་པ་ལྟ་བུར་སྣང་བའི་རྒྱུ་མཚན་ག་རེ་ཡོད་རེད་ཟེར་ན། རྒྱུ་མཚན་ནི། འདི་ལྟར། ཤིང་འཛིན་ཤིང་འཛིན་པའི་རྟོག་པའི་ཤེས་པ་ལ་ཡོད་པ་སྟེ་ད་དེ་ན་ཤེས་ལ་ཡོད་པའི་དོན་དེ་རྣམས་སུ་ཚིག་འགྲེལ་རྒྱག་ཡང་དགོས་ལ། སྟེ་ཟེར་ནས་སྣང་བའི་དོན་ཤིང་གསལ་དེ་རྣམས། ཞེས་ད་དེ།

ཡོད་དེ། ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་རིགས་ཐ་དད་མིན་པ་ལྟ་བུར་སྣང་བའི་ཕྱིར། ད་དེ་གཅིག་ཕན་ཐོགས་འདུག་བ། ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་རིགས་ཐ་དད་པ་མིན་པ་སྣང་བའི་ཕྱིར། ད་ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་རིགས་ཐ་དད་མིན་པ་སྣང་བ་ག་འདྲས་ཤིག་སྣང་གི་རེད་ཟེར་ཁོའི་རྒྱུ་མཚན་ཡོད་དེ། འདི་ལྟར། ཤིང་འཛིན་རྟོག་པའི་ཤེས་པ་ལ་ཡོད་པ་དེ

འོ་ན་གར། འོ་ཤེས་པ་དང་བརྗོད་པ་དག་གིས་འོ་ཐ་སྙད་བྱས་ཆོག་གི་ཡོད་དེ། སྣང་སྟེ་དེ་ལ་སྤྱི་དང་ནི། གཞི་མཐུན་སྤྱོད་ཡུལ་ཅན་དག་གིས་འོ་ཞེས། བརྗོད་པ་དང་ནི། ཤེས་པ་དང་ནི་བརྗོད་པ་ཡིས། འོ་ཐ་སྙད་བྱེད་ཀྱི་རེད། རྒྱས་པར་བྱེད་ཅིང། ནོར་དོན་ཅན་རེད་ཟེར་གོ་ཡང་སྐད་ཆ་ལོག་ག་རེད་བ། འོ་དེ་དེ་ལྟར་དེ་འདི་བཤད་མ་དེ་ལས་ལ་བྱེད་ཡང། ཤ་པ་དེ་ལ་ཤིང་དང་ཤ་པའི་གཞི་མཐུན་གྱི་སྤྱོད་ཡུལ་ཅན་དག་གིས་རྟོག་པའི་ཤེས་པ་དང་ནི་བརྗོད་པ་ཡི་སྒྲ་ཡི་ཐ་སྙད་རྒྱས་པར་བྱེད་པའི་རྒྱུ་མཚན་ཡོད་དེ། ཤ་པ་དེ་ཉིད་ཤིང་མ་ཡིན་པ་ལས་ལོག་ལྟ་གཉི་ག་ལས་ལོག་ལྟ་ཤེས་ཡོང་དུས་ད་རྒྱ་གལ་ཏེ་རྟགས་དེ་ལ་འདི་ཉིད་ཞེས་རྟགས་མ་དེ་ལ་འདི་དག་རིགས་མི་མཐུན་པ་ལས་ལྡོག་པའི་ངོ་བོ་ཅན་ཡིན་པའི་ཕྱིར་ལབ་པ་མ་ཟད་ཨ་ནི་གཞན་རིགས་མཐུན་ལས་ལོག་པར་ཡང་སྣང་བའི་ཕྱིར་རོ་ཞེས་བྱ་བ་དེ་ལ་ཨ་ནི་གཞན་ཤ་པ་མ་ཡིན་པ་ག་རེ་ཟེར་ཤ་པ་མ་ཡིན་པ་ལས་ལོག་པར་ཡང་སྣང་བའི་ཕྱིར་རོ།

ད་ནི་འཁྲུལ་པ་ཅན་ཡིན་ནོ་གསུངས་འདུག་བ་དེ་འགྲིག་འགྲིག་ག་རང་རེད། འདུག་བྱས། ཤིང་ལ་ཤ་པའི་སྤྱི་དང། ཤ་པ་ལ་ཤིང་དང་ཤ་པའི་གཞི་མཐུན་གྱི་ཐ་སྙད་བྱེད་པའི་རྟོག་པ་འཁྲུལ་ཤེས་རེད་ཟེར་རང་ལབ་སོང་སོང་ཨ། རེད་བ། ད་འཁྲུལ་ཤེས་ཡིན་ན། དེ་ལ་བརྟེན་ནས་ཤིང་གི་དོན་གཞན་སེལ་ཐོབ་པ་འགལ་གྱི་རེད་བ། ཤིང་གི་དོན་གཞན་སེལ་ཐོབ་ཚེ་ག་བ་ལབ་འདུག་ཡོ་གའི་ཤིང་འཛིན་རྟོག་པ་ཁོའི་ངོ་བོ་དེ་བཤད་དུས་སུ་ཁྱད་ཆོས་གསུམ་ལྡན་བཤད་སོང་ཨ། རྒྱུའི་ཁྱད་པར་ཤིང་གསལ་རང་མཚན་པ་བརྒྱུད་ནས་བརྒྱུད་ནས་བརྟེན་པ། ཤིང་འཛིན་མངོན་སུམ་གྱིས་བརྒྱུད་ནས་དྲངས་པ་ཨ་ནི་གར་གྱི་ས།